དེར་བརྟེན་མཁས་པ་ཚོས་མི་ཚང་མར་ཉི་མའི་ཚ་དྲོད་དང་འབྲེལ་བའི་འཕྲོད་བསྟེན་དཀའ་ངལ་མི་ཡོང་བའི་ཆེད་སྔོན་འགོག་བྱེད་དགོས་པར་ལམ་སྟོན་གནང་ཡོད་འདུག་ཨོ་སི་ཀྲི་ལི་ཡའི་གནམ་གཤིས་སྔོན་བརྡ་ལས་ཁུངས་ཀྱི་ལས་བྱེད་པ་དང་བུ་རམས་པ Andrew Watkins ལགས་ཀྱིས། འདི་ལོའི་དབྱར་ཁ་ཆར་ཆུ་དུས་ཐོག་ཏུ་བབས་ཀྱི་ཡོད་ཀྱང། ཚ་རླབས་ཀྱི་ཉེན་ཚབས་ཡོད་པ་ཚོད་དཔག་གནང་ཡོད་འདུག་དེ་བཞིན་ཁོང་གིས་ཕྱི་ལོ་ཉིས་སྟོང་བཅུ་དགུ་ལོའི་དབྱར་དུས་སུ་ཆར་ཆུ་དུས་ཐོག་ཏུ་མ་བབས་པར་ཚ་དྲོད་ཧ་ཅང་ཆེ་བ་བྱུང་ཡོད་ཀྱང་འདི་ལོར་གནས་སྟངས་ཅུང་དྲག་པ་ཡོང་གི་ཡོད་པར་འགྲེལ་བརྗོད་གནང་དོན།
འདི་ལོའི་དབྱར་ཁའི་སྐབས་དེ་སྔོན་གྱི་ལོ་ལྟ་བུ་ཚ་དྲོད་ཧ་ཅང་ཆེ་བ་དེ་འདྲ་ཡོང་གི་མེད་ཀྱང་དབྱར་དུས་རིང་བ་དང་བཞའ་ཚན་ཆེ་བ་ཡོང་གི་ཡོད་པར་བརྟེན་ང་ཚོའི་འཕྲོད་བསྟེན་ལ་ཤུགས་རྐྱེན་འབྱུང་བའི་ཉེན་ཁ་ཆེན་པོ་ཡོད། ཡང་ལྷོ་ཕྱོགས་ཨོ་སི་ཀྲི་ལི་ཡའི་རྒྱ་གྲམ་དམར་པོ་ཡན་ལག་གི་མངའ་སྡེའི་ཛ་དྲག་ཞབས་ཞུའི་འགན་འཛིན་པ Nick Banks ལགས་ཀྱིས་ཚན་རིག་པས་ཉམས་ཞིབ་གནང་བ་ལས་དབྱར་དུས་ཀྱི་ཚ་རླབས་དེས་མིའི་སྲོག་ལ་ཉེན་ཁ་ཡོད་པ་ཐོན་ཡོད་འདུག་པས་མི་ཚང་མས་ཉེན་གཟབ་འཕར་མ་གནང་དགོས་ཞེས་ཁོང་གིས་ལམ་སྟོན་གནང་དོན།
སྤྱིར་ཨོ་སྟྲེ་ལི་ཡའི་ནང་རང་བྱུང་གི་རྐྱེན་ངན་ཆུ་ལོག་དང་མེ་སྐྱོན། རླུང་འཚུབ་སོགས་ལས་ཚ་རླབས་ཀྱི་རྐྱེན་པས་མི་སྲོག་མང་བ་ཤོར་ཡོད། ལྷག་པར་དུ་མི་ལོ་རྒན་པ་རྣམས་དང། མངལ་ཆགས་པའི་བུད་མེད། ཕྲུ་གུ་ཆུང་ཆུང་དབང་པོའི་ནུས་སྟོབས་ཉམས་པ་དེ་བཞིན་སྔོན་ནས་གཅོང་ནད་རིགས་ཡོད་པའི་མི་རྣམས་ལ་ཚ་རླབས་ཀྱི་ཉེན་ཚབས་དེ་བས་ཆེ་བ་ཡོད། དེར་བརྟེན Nick Banks ལགས་ཀྱིས། མི་ཚང་མས་དབྱར་དུས་སྐབས་ཚ་རླབས་ཀྱི་ཉེན་ཁ་ཆེ་བ་ཡོད་མཁན་རྣམས་ལ་དགོས་ཡོད་ཀྱི་རོགས་སྐྱོར་གནང་རོགས་ཞེས་རེ་སྐུལ་ཞུས་ནས་གསུངས་དོན།
དཔེར་ན་ཁྱེད་ཀྱིས་ཁོ་ཚོའི་ཁང་པའི་ཚ་གྲང་ཉུང་དུ་གཏང་ཕྱིར་ཉི་གདུགས་ཕུབ་ནས་གང་ཐུབ་གྲིབ་ནག་བཟོ་ཐབས་དང་ཡང་དེ་བཞིན་ཉི་མ་ཚ་བའི་སྐབས་ཁོ་ཚོར་ཁ་པར་དང་སྐད་འཕྲིན་བརྒྱུད་བདེ་འཇགས་བཀའ་འདྲི་གནང་རྒྱུ་དང་ཁོ་ཚོར་ཆུ་གང་མང་འཐུང་བཅུག་པ་སོགས་བྱེད་དགོས། དེ་ཡང་དབྱར་དུས་སུ་ཆུ་གང་མང་འཐུང་རྒྱུ་ནི་མེད་དུ་མི་རུང་བ་ཞིག་ཡིན་ཡང Nick Banks ལགས་ཀྱིས་མུ་མཐུད་གསུངས་དོན། དབྱར་ཁ་ཁྱེད་རང་ཁ་ངོམས་ཆེད་འཐུང་རྒྱུ་ཆུ་ལས་ལྷག་པ་ཞིག་མེད། ཁྱེད་ཀྱིས་ཆང་རག་དང་ཇ། ཚིག་ཇ་སོགས་ལས་ཆུ་བཏུང་ན་ཕན་ནུས་ཆེ་ཤོས་ཡིན། ཡང་སྨན་པ Warwick Teague ལགས་ནི Melbourne Royal Children's Hospital ཞེས་པའི་ཕྲུ་གུའི་སྨན་ཁང་ནང་སེམས་གཅོང་ནད་ཞབས་ཞུ་སྡེ་ཚན་གྱི་འགོ་འཛིན་ཡིན་པ་དང་ཁོང་གིས་ཚ་གྲང་ཚད་ལས་འདས་པ་བྱུང་ན་ལུས་པོའི་ནང་གི་དབང་པོར་གནོད་སྐྱོན་བྱུང་ནས་སྨན་དོན་ཛ་དྲག་འབྱུང་བའི་ཉེན་ཁ་ཡང་ཡོད་པས་དེར་སྣང་ཆུང་གཏང་རྒྱུ་མེད་ཅེས་ཁོང་གིས་གསུངས་དོན། ཚ་གྲང་ཆེ་དྲགས་པའི་རྐྱེན་གྱིས་སྙིང་གི་འཕར་ཚད་མགྱོགས་པ་དང་དབུགས་དལ་བ། སྐད་ཆ་གསལ་པོ་བཤད་མི་ཐུབ་པ། རང་ཉིད་ཀྱིས་གང་འདོད་ལྟར་རྐང་ལག་འགུལ་མི་ཐུབ་པ་དང། བྲོ་ལང་པོ་ཆགས་པ་སོགས་འབྱུང་གི་ཡོད། ཡང་གནས་སྟངས་ཚབས་ཆེ་ཤོས་ནི་ཚ་དྲོད་ཆེ་བའི་རྐྱེན་གྱིས་ལུས་པོ་འདར་ནས་དྲན་མེད་བརྒྱལ་བ་སོགས་ཡོང་གི་ཡོད། དེ་བཞིན་སྨན་པ་ཝར་ཝིག་ཐིག་ལགས་ཀྱིས་གལ་ཏེ་ཁྱེད་ཀྱིས་མི་གཞན་ཞིག་ལ་ཚ་དྲོད་ཀྱིས་རྐྱེན་པའི་ནད་རྟགས་དེ་ལྟ་བུ་མཐོང་བ་ཡིན་ན་མྱུར་སྐྱོབ་རླངས་འཁོར་མ་སླེབས་གོང་ལ་ཁྱེད་ཀྱིས་གང་ལྟར་བྱེད་དགོས་མིན་སྐོར་ལམ་སྟོན་གནང་དོན།

མི་ཚང་མས་ཉི་འོད་ཀྱིས་ཤ་མི་བསྲེག་པར་སྔོན་འགོག་ཆེད་དུ་མཁས་པའི་ལམ་སྟོན་གཞིར་བཞག་ལག་བསྟར་གནང་དགོས་ཞེས་ཁོང་གིས་གསུངས་དོན། མི་མང་པོ་ཅིག་ལ་གནམ་གཤིས་ཚ་གྲང་གང་ཞིག་ཆེ་བ་ཡོད་ན་ཡུ་བྷི་ཞེས་པའི་གནོད་འཚེ་ཅན་གྱི་སྨུག་ཕྱིའི་འོད་ཀྱི་ཉེན་ཚབས་དེ་བས་ཆེ་བ་ཡོད་པ་ཤེས་ཀྱི་མི་འདུག་དངོས་གནས་བྱས་ན་ཚ་གྲང་ཆེ་བའི་སྐབས་སྨུག་ཕྱིའི་འོད་ཀྱི་གནོད་འཚེ་དེ་བས་ཆེ་བ་ཡོད་པར་བརྟེན་ང་ཚོའི་ཤ་ཚིག་པ་ཡོང་གི་ཡོད་ལ་ལོ་མང་རིང་ཤ་པགས་མུ་མཐུད་ཚིག་པ་ཡིན་ན་མཐར་པགས་པའི་འབྲས་ནད་ན་བའི་ཉེན་ཁ་ཆེན་པོ་ཡོད། དེ་ཡང་ཨོ་སི་ཀྲི་ལི་ཡ་ནི་འཛམ་གླིང་ནང་པགས་པའི་འབྲས་ནད་མང་ཤོས་བྱུང་ས་ཞིག་ཡིན། ལོ་ལྟར་ཨོ་སི་ཀྲི་ལི་ཡའི་མི་སྟོང་ཕྲག་བཅུ་གཅིག་དང་ལྔ་བརྒྱ་ཙམ་ཞིག་ལ་པགས་པའི་འབྲས་ནད་ཡོད་པ་ཐོན་གྱི་ཡོད་འདུག། དེ་བཞིན་ཉམས་ཞིབ་ལ་ལྟར་ན། མི་ཚེ་གང་པོར་ཉི་འོད་གནོད་འཚེ་ཅན་ཤ་ལ་ཕོག་པའི་རྐྱེན་གྱིས་ཨོ་སི་ཀྲི་ལི་ཡའི་མི་གསུམ་ཆ་གཉིས་ཙམ་ཞིག་ལོ་བདུན་ཅུ་མ་ཟིན་གོང་པགས་པའི་འབྲས་ནད་ཡོད་པ་ཐོན་གྱི་ཡོད་འདུག་ཡང་མེག་མི་ལན་ལགས་ཀྱིས་ཨོ་སི་ཀྲི་ལི་ཡའི་མི་ཚང་མས་ཆུང་དུས་ནས་སློབ་སྟོན་བྱས་པའི་ཉི་འོད་ཀྱི་ཉེན་ཚབས་ལ་གདོང་ལེན་དང་བདེ་སྲུང་ཆེད་ལམ་སྟོན་གནང་པ་ལྟར་ལག་བསྟར་གནང་དགོས་ཞེས་ཁོང་གིས་གསུངས་དོན། putting on a jacket or a long sleeve shirt ཁྱེད་ཀྱིས་ཕྱིར་ཉི་མའི་ནང་མ་བསྐྱོད་གོང་ཕུ་ཐུང་རིང་པོ་ཡོད་པའི་སྟོད་གོས་གོན་དགོས་པ་དང། ཕྱིར་མ་ཐོན་གོང་གི་སྐར་མ་ཉི་ཤུའི་སྔོན་ལ་ཉི་འོད་འགོག་སྲུང་གི་བྱུག་རྫས་ངེས་པར་དུ་བྱུག་དགོས། རང་ཉིད་ཀྱི་མིག་ཉི་འོད་ལས་སྲུང་སྐྱོབ་ཆེད་ཉི་ཤེལ་གོན་དགོས་པ་མ་ཟད་བྱུང་ན་གྲིབ་ནག་ནང་བསྡད་ཐབས་བྱེད་དགོས། ཡང Victoria ཛ་དྲག་སྡེ་ཚན་ལ་གཞིགས་ན་ཕྱི་ལོ་ཉིས་སྟོང་བཅོ་བརྒྱད་ནས་ཉིས་སྟོང་བཅུ་དགུ་བར་དབྱར་དུས་སུ་ཉི་བསྲེགས་བྱུང་ནས་ཛ་དྲག་སྨན་ཁང་དུ་ཡོང་མཁན་མང་ཤོས་ཕྲུ་གུ་ཆགས་ཡོད་པ་ཡིན་འདུག་སྨན་པ Teague ལགས་ཀྱིས་ལས་ཀའི་ཉམས་མྱོང་བརྒྱུད་དེ་མཚུངས་དོ་སྣང་བྱུང་ཡོད་འདུག་ཁོང་གིས་གསུངས་དོན། ཕྲུ་གུ་རྣམས་གཟུགས་ཆུང་བ་དང་ཤའི་པགས་པ་སྲབ་པ། དེ་བཞིན་མི་རྒན་པ་ཞིག་གིས་དོ་ཁུར་མ་བླངས་ན་རང་ཉིད་སོ་སོའི་ངོས་ནས་ཆུ་འཐུང་བར་སྟངས་འཛིན་བྱེད་མི་ཐུབ་པའི་རྐྱེན་གྱིས་ཁོ་ཚོར་དབྱར་དུས་སུ་ཉི་བསྲེགས་ཀྱི་ཉེན་ཁ་དེ་བས་ཆེ་བ་ཡོད། དེ་འདྲ་སོང་ཙང་དབྱར་ཁ་ཕྲུ་གུ་ཆུང་ཆུང་མང་དག་ཅིག་ཉི་མས་བསྲེགས་ནས་ང་ཚོའི་སྨན་ཁང་ལ་བཅར་བ་ཡོང་གི་འདུག། མཐར་སྨན་པ་ཁྲིག་ལགས་ཀྱིས་ཁང་པའི་ཕྱི་ལ་མ་བསྐྱོད་པའི་སྐར་མ་ཉི་ཤུ་གོང་ལ་ཉི་འོད་འགོག་ཆེད་ཀྱི་བྱུག་རྫས་བྱུག་དགོས་པ་མ་ཟད། སྨུག་ཕྱིའི་འོད་མདངས་ལས་འགོག་སྲུང་ཕྱིར། ཉིན་གང་པོར་བྱུག་རྫས་དེ་ལུས་པོར་ཡང་བསྐྱར་ཐེངས་འགའ་ཤས་བྱུག་དགོས་ཞེས་ཁོང་གིས་གསུངས་དོན། ང
ཚོ་ཉི་འོད་ཀྱིས་སྲེག་པར་དུས་ཚོད་མང་པོ་འགོར་གྱི་མེད། དཔེར་ན་སྐར་མ་བཅོ་ལྔའི་ནང་ཚུད་ལ་ཤ་པགས་སྲེག་གི་ཡོད་དེར་བརྟེན་ང་ཚོས་ཡག་ཤོས་བྱུང་ན། ཆུ་ཚོད་གཉིས་རེའི་ནང་ཉི་འོད་འགོག་སྲུང་གི་བྱུག་རྫས་ཐེངས་རེ་བྱུག་དགོས་པ་དང། ཡང་གལ་སྲིད་ཁྱེད་རང་ཆུ་རྐྱལ་རྒྱག་པ་དང་རྩེད་རིགས་ལ་རོལ་བ་ཡིན་ན་བྱུག་རྫས་དེ་དེ་བས་མང་བ་བསྐྱར་བྱུག་བྱེད་དགོས། ཁྱེད་ཀྱིས་ཉི་འོད་ལས་འགོག་སྲུང་བྱེད་ཚུལ་གྱི་ལམ་སྟོན་རག་པའི་ཕྱིར། Cancer Council། ཞེས་པ་སྟེ་ཨོ་སི་ཀྲི་ལི་ཡའི་འབྲས་ནད་ལྷན་ཚོགས་ཀྱི་དྲ་ཚིགས cancercouncil dot com dot au ཐོག་བསྐྱོད་རོགས་གནང། ཡང་གལ་ཏེ་ཁྱེད་ལ་ཛ་དྲག་གི་གནས་སྟངས་འཕྲད་ནས་སྲོག་ལ་ཉེན་ཁ་ཐུག་ཚེ། ཀླད་ཀོར་ཀླད་ཀོར་ཀླད་ཀོར་ཐོག་ཁ་པར་བཏང་གནང་རོགས། ལྷན་རྒྱས་ཀྱིས SBS བོད་སྐད་ལ་གསན་བར་བཀའ་དྲིན་ཆེ། Apple podcast དུ་སྒྲ་མཛོད་དེར་སྐར་མ་སྤྲད་གནང་རོགས།